གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་པ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ། Antony Blinken མཆོག་དང་ཨ་རིའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་དང་དེ་བཞིན་ཁེ་ན་ཌའི་ཁྲིམས་ཀྱི་བློན་ཆེན་དང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Arif Virani བཅས་ཀྱིས་བོད་ཀྱི་ལོ་གསར་ལ་བོད་མི་རྣམས་ལ་འཚམས་འདྲི་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འདི་ཟླའི་ཚེས་བཅུ་བཞི་སྟེ་སང་ཉིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གིས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཕྱི་རྒྱལ་གྱི་བོད་ཕྲུག་ཚོས་བོད་ཀྱི་སྐད་ཡིག་དང་རིག་གཞུང་བཅས་པ་མི་ཉམས་རྒྱུན་འཛིན་དང་མཉམ་དུ་དེང་དུས་ཀྱི་ཤེས་ཡོན་ཡང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྗེས་ཟིན་པ་ཞིག་ཡོང་ཐུབ་པར་རྡ་ཤོད་བོད་ཁྱིམ་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཕྲུག་ཚོའི་སློབ་གྲྭར་བསྒྱུར་གཏན་འཁེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཨ་རིའི་ནིའུ་ཇར་སི་མངའ་སྡེའི་ནང་གི་བྷེ་ལི་ཝེ་ལི་ཞེས་པའི་གྲོང་སྡེ་སྤྱི་ཁྱབ་མཱི་ཀེལ་མེལ་ཧམ་ལགས་ཀྱིས་གྲོང་སྡེ་ལྷན་ཁང་ནང་ཤིང་འབྲུག་བོད་ཀྱི་ལོ་གསར་དང་བསྟུན་ནས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་སྒྲེང་འཛུགས་ཞུས་ནས་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་ཐབས་སོགས་གནང་བར་རྒྱ་ནག་གཞུང་གིས་བཀག་འགོག་བྱ་ཐབས་བྱས་ཀྱང་ཡ་ལན་མ་གནང་བར་སྔོན་འཆར་ལྟར་གནང་སྟབས་གྲོང་ཁྱེར་འདིའི་ནང་གནས་བཞུགས་ཨ་མ་དབྱངས་ཅན་ལགས་ལ་གནས་འདྲི་ཞུས་པ་ཞིག་དང་མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ། རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་བྷི་ལིན་ཀེན་མཆོག་དང་ཨ་རིའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་དེ་བཞིན་ཁེ་ན་ཏྲའི་ཁྲིམས་ཀྱི་བློན་ཆེན་དང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Arif Virani ལགས་བཅས་ཀྱིས་བོད་ཀྱི་ལོ་སར་ལ་བོད་མི་རྣམས་ལ་འཚམས་འདྲི་གནང་འདུག་དེ་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷིལ་ཀིན་མཆོག་གིས་སྤྱི་ཚོགས་དྲ་རྒྱ X བརྒྱུད་ནས་བོད་མི་རྣམས་ལ་ལོ་གསར་པར་འཚམས་འདྲི་གནང་སྟེ། དུས་སྐབས་འདི་ནི་གོ་ལ་ཁྱོན་ཡོངས་སུ་གནས་པའི་བོད་མི་རྣམས་ཀྱི་དཀའ་ངལ་ལ་གདོང་ལེན་གྱི་ནུས་སྟོབས་ལ་རྗེས་དྲན་བྱེད་པའི་དུས་ཚོད་ཅིག་ཡིན་པ་དང་ཨ་རིའི་ནང་གི་བོད་མི། ཨ་རིའི་མི་སེར་ཡིན་པ་རྣམས་ཀྱིས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག་བཅས་པ་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་གནང་བཞིན་ཡོད་སྐོར་གསུངས་འདུག། དེ་བཞིན་དུ་ཨ་རིའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་ལས་དོན་ཚོགས་ཆུང CECC ཞུ་བས་ཤིང་འབྲུག་ལོ་གསར་པ་འདིའི་ནང་ཆབ་སྲིད་བཙོན་པ་ཡོངས་རྫོགས་གློད་གྲོལ་ཡོང་བ་དང་རྒྱ་ནག་གཞུང་གིས་མི་རིགས་རྩ་མེད་བཟོ་ཐབས་བྱས་དང་བྱེད་བཞིན་པའི་རྐྱེན་གྱིས་ནང་མི་ཁ་བྲལ་དུ་ཕྱིན་པ་རྣམས་ལ་སེམས་གསོ་ཡོང་བ། རང་གི་བསམ་ཚུལ་དང་ཆོས་དད་རང་དབང་ལོངས་སུ་སྤྱོད་འདོད་ཡོད་པ་རྣམས་ཉེན་ཁ་མེད་པར་རང་གི་ཐོབ་ཐང་དེ་དག་རང་དབང་ཐོག་ནས་ལོངས་སུ་སྤྱོད་རྒྱུ་ཡོང་བའི་སྨོན་འདུན་ཞུ་གི་ཡོད་ཅེས་སྤྱི་ཚོགས་དྲ་རྒྱ X བརྒྱུད་ནས་འཚམས་འདྲི་གནང་འདུག་ཡང་ཁེ་ན་ཏྲའི་ཁྲིམས་དོན་བློན་ཆེན་དང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Arif Virani ལགས་ཀྱིས་བོད་ཀྱི་ལོ་སར་ལ་བོད་མི་ཡོངས་དང་ད་ལོའི་བོད་ཀྱི་ལོ་སར་ནི་རྒྱ་མིའི་དཔྱིད་ཀའི་ལོ་སར་དང་ཝེད་ནམ་གྱི་ལོ་སར་དེ་བཞིན་ཀོ་རི་ཡའི་ལོ་སར་ཡང་ཁེལ་གྱི་ཡོད་སྟབས།

ཕྱི་ཟླ་གཉིས་པའི་ཚེས་བཅུ་ཉིན་དེ་ནི་རྒྱ་རིགས་དང་ཀོ་རི་ཡ་ཝེད་ནམ་བོད་མི་རྣམས་ཀྱི་ལོ་སར་ཁེལ་གྱི་ཡོད་སྟབས་ཁེ་ན་ཏྲ་དང་འཛམ་གླིང་ཁྱོན་ཡོངས་ནང་ཡོད་པའི་མི་རིགས་དེ་དག་ལ་འཚམས་འདྲི་ཞུ་གི་ཡོད་ཅེས་དང་ཡང་ཁོང་གིས་ལོ་སར་ནི་ནང་མི་རྣམས་མཉམ་འཛོམས་སྒོ་ནས་སྲུང་བརྩི་ཞུ་རྒྱུ་མ་ཟད་ལོ་གསར་པ་ཞིག་འཆར་དུས་ཁེ་ན་ཏྲར་ཡོང་དགོས་པའི་མངོན་འདོད་ཁག་གི་ཐོག་བསམ་གཞིག་གནང་རྒྱུ་ཞིག་ཡིན་པ་རེད་ད་ལོ་འབྲུག་ལོ་ཡིན་པས་ན་དེར་དགའ་བསུ་ཞུ་གི་ཡོད་འབྲུག་ནི་བསོད་ནམས་ཆེན་པོ་དང་འགོ་ཁྲིད་མཚོན་གྱི་ཡོད་སྟབས་དེ་ཡི་ཁེ་ན་ཏྲར་རྒྱ་རིགས་དང་ཝེད་ནམ་ཀོ་རི་ཡ་བོད་མི་རིགས་བཅས་ཀྱིས་བཟོད་བསྲན་གྱི་སྙིང་སྟོབས་དང་ལེགས་སྐྱེས་ཆེན་པོ་ཕུལ་བ་ཁག་གི་ཐོག་བསམ་ཞིབ་ཞུ་དགོས་པའི་གོ་སྐབས་ཤིག་ཀྱང་ཡིན། ཡང་དེ་ནི་ཨེ་ཤི་ཡའི་མི་རིགས་རྣམས་ཀྱིས་ཁེ་ན་ཏྲའི་རྒྱལ་ཁབ་ནང་གི་མི་རིགས་འདྲ་མིན་སྣ་ཚོགས་དང་ཚང་མ་གཅིག་ཏུ་སྒྲིལ་བ་སོགས་མི་རིགས་གཅིག་ནས་རྗེས་མར་སོ་སོའི་རིན་ཐང་བྲལ་བའི་རིག་གཞུང་ཁག་ལེགས་སྐྱེས་སུ་ཕུལ་བ་དང་འབུལ་མུས་ཡིན་པ་དང་མ་འོངས་པར་ཡང་འདིའི་ཐོག་བསམ་ཞིབ་བྱ་རྒྱུའི་གོ་སྐབས་ཤིག་ཡིན་སྐོར་གསུངས་འདུག་མཐའ་དོན་དུ་ཁོང་གིས་བོད་སྐད་དང་རྒྱ་སྐད་ཝེད་ནམ་སོགས་ཀྱི་སྐད་ཡིག་ཐོག་ནས་ལོ་གསར་ལ་ཡང་བསྐྱར་འཚམས་འདྲི་གནང་དོན། Happy New Year ལོ་གསར་བཀྲ་ཤིས་བདེ་ལེགས་ཀང་ཧེ་ཧྥ་ཅོའི་ཤེ་ཉེ་ཁོའེ་ལི།
ཡང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོ་འཕྲུལ་ཟླ་བ་སྟེ་བོད་ཟླ་དང་པོ་འདིའི་ནང་གསང་ཆེན་རྒྱུད་གྲྭ་སྨད་སྟོད་གཉིས་ཀྱིས་གཙོས་ཕྱོགས་མཐའ་ཁག་གི་དོན་གཉེར་བ་རྣམས་ལ་དགེ་ཚུལ་གྱི་བསླབ་སྡོམ་འབོགས་སྩོལ་གནང་གཏན་འཁེལ་འདུག་དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གིས་ད་རིང་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་གསལ་ལྟར་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལོ་ལྟར་ཆོ་འཕྲུལ་ཟླ་བ་འདིའི་ནང་རྒྱུད་གྲྭ་སྨད་སྟོད་གཉིས་ཀྱིས་གཙོས་ཕྱོགས་མཐའ་ཁག་གི་དོན་གཉེར་ཅན་རྣམས་ལ་དགེ་ཚུལ་གྱི་བསླབ་སྡོམ་འབོག་སྩོལ་གནང་བཞིན་པ་ལྟར། ལོ་འདིར་ཡང་ཆོ་འཕྲུལ་ཟླ་བའི་ཚེས་བརྒྱད་དམ་བོད་ཟླ་གཉིས་པའི་ཚེས་བཅུ་བདུན་ནས་དབུ་འཛུགས་གནང་འཆར་ཡོད་པ་གསལ་བསྒྲགས་གནང་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི ྋགོང་ས་སྐུ་ཕྲེང་རིམ་བྱོན་གྱི་ནང་ནས་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོག་ཆོག་མང་ཤོས་མཛད་མཁན་དེ་ཡིན་པ་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་དེ་སྔ་གསུངས་མྱོང་ཡོད་ལ་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཆིབས་བསྒྱུར་གནང་བ་ནས་བཟུང་ད་བར་དགེ་སློང་ཉིས་ཁྲི་བདུན་སྟོང་ལྷག་དང་དགེ་ཚུལ་མ་ལྔ་སྟོང་ཙམ་ལ་དགེ་ཚུལ་གྱི་སྡོམ་པ་འབོག་ཆོག་མཛད་ཡོད་པར་གསུངས་འདུག། ཡང་མཛད་རིམ་སྔོན་སྒྲིག་ལྟར་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལོའི་ཆོ་འཕྲུལ་དུས་ཆེན་ཉིན་ཏེ་བོད་ཟླ་དང་པོའི་ཚེས་བཅོ་ལྔ་དང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནང་སྐྱེས་རབས་ཀྱི་ཆོས་འབྲེལ་བཀའ་དྲིན་ཆེ་གནང་མཛད་འཆར་འདུག།

དེ་ཚེས་བཅུ་བཞི་ཉིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གི་ཡོད་དུས་གནད་དོན་དེ་དང་འབྲེལ་བའི་ཐོག་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་དང་ལྷན་དུ་བརྟན་བཞུགས་དེ་དང་འབྲེལ་བའི་སྐོར་ང་ཚོས་བཀའ་འདྲི་ཞུ་གི་ཡིན། དགེ་བཤེས་ལགས་ཐོག་མར་ད་རེས་ཀྱི་བརྟན་བཞུགས་དེ་ཨ་ནི་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ

རྒྱལ་ཆེན་པོ་མེད་པ་ཞིག་ཡིན་པ་གཅིག་དང་ལྷག་པར་དུ་གྲྭ་ཚང་རིན་པོ་ཆེ་ལ་དེ་རིམ་བྱོན་ནས་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཡིན་ས་ནས་བཀའ་དྲིན་རྗེས་དྲན་གྱི་ཆེད་དུ་གསོལ་འདེབས་ཞུས་གསོལ་འདེབས་ཞུ་ཡ་དེ་ཨ་ནེ་བོད་ལུགས་བྱས་པ་ཡིན་ན་སྐུ་མདུན་དགུང་གྲངས་དགུ་བཅུ་ལ་ཉེ་བ་ཆགས་ཡོད་དུས་བྱས་ནས་དེ་ཨ་ནེ་གོ་སྟོན་དང་དེ་ནས་གནམ་ལོ་གསར་པ་བཞད་ཡ་དང་དེ་འདྲས་ཅིག་ཨ་ནེ་ད་དེ་འདྲས་ཚང་མའི། ཕུན་སུམ་ཚོགས་པ་བཅས་ཀྱི་ཆེད་དུ་ཡང་གསོལ་འདེབས་ཞུས། གསོལ་འདེབས་ཞུས་པ་ནང་བཞིན་གྱི་ཨ་ནི་ཞལ་བཞེས་ལེགས་པར་ཐོབ་ནས་ད་སང་ཉིན་ཨོ་དོ་ཟེར་ནས་བརྟན་བཞུགས་དངོས་གཞི་གནང་ཡ་རེད་ཨ་ནི་སྒྲུབ་ཞག་ཁ་སང་མཁན་བླ་འདུས་མང་དང་བཅས་པ་དེ་གའི་དུས་ཚོགས་ནང་ཨ་ནི་ད་རེས་འདི་ནང་ལ་ཡ་དེ་ཚུགས་ནང་གཉིས་ཀྱིས་དགེ་འདུན་པ་ཨ་ནི།

ཐེངས་འདིའི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར། ཡང་རྒྱ་ནག་ནང་ཕྲུ་གུའི་སྐྱེས་ཚད་ཇེ་ཉུང་དུ་འགྲོ་བཞིན་པའི་རྐྱེན་གྱིས་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོར་གཞི་རིམ་སློབ་གྲྭའི་དགེ་རྒན་ས་ཡ་གཅིག་དང་ཕྱེད་ཀ་ལྷག་དགོས་མཁོ་ལས་མང་བ་དང་འབྲིང་རིམ་སློབ་གྲྭའི་དགེ་རྒན་སུམ་འབུམ་བདུན་ཁྲི་ལྷག་དགོས་མཁོ་དངོས་ལས་མང་དྲགས་པའི་དཀའ་ངལ་འཕྲད་སྲིད་པའི་ཚོད་དཔག་གནང་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོ་ནས་བཟུང་རྒྱ་ནག་ནང་ཕྲུ་གུའི་སྐྱེས་ཚད་ཇེ་ཉུང་དུ་འགྲོ་བཞིན་པར་བརྟེན་ནས་སྔོན་འགྲོའི་སློབ་གྲྭར་འགྲོ་མཁན་ཕྲུ་གུའི་གྲངས་ཚད་ཀྱང་འདས་པའི་ལོ་བཅུ་ཕྲག་གཉིས་རིང་ཇེ་ཉུང་དུ་ཕྱིན་ཡོད་པ The South China Morning Post འམ་ལྷོ་རྒྱ་ནག་རྒྱ་མཚོའི་ཕོ་ཉ་ཞེས་པའི་གནས་ཚུལ་སྤེལ་འདུག་རྒྱ་ནག་ནང་དེང་སྐབས་དཔལ་འབྱོར་གྱི་གནས་སྟངས་ངེས་གཏན་མེད་པའི་སྐབས་འདིར་དགེ་རྒན་གྱི་ལས་ཀ་དང་ཤེས་ཡོན་སློབ་གསོ་སྤྲོད་རྒྱུའི་ལས་ཀ་ནི་མི་ཚང་མས་དོན་གཉེར་ཆེན་པོ་བྱེད་རྒྱུའི་བྱ་གཞག་ཞིག་ཡིན་རུང་ད་ཆ་དགེ་རྒན་གྱི་ལས་ཀ་བྱེད་རྒྱུར་ཡང་ཉེན་སྲུང་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པ་དང་དེ་ནི་གཙོ་བོ་རྒྱ་ནག་ནང་ཕྲུ་གུ་གསར་པ་སྐྱེ་རྒྱུའི་གྲངས་འབོར་ཇེ་ཉུང་དུ་འགྲོ་དང་འགྲོ་བཞིན་པའི་རྐྱེན་གྱིས་ཡོང་འགྱུར་གྱི་ལོ་བཅུའི་ནང་ཚུད་ལ་དགེ་རྒན་ས་ཡ་མང་པོའི་ལས་ཀ་ཤོར་བའི་ཉེན་ཁར་གྱུར་ཡོད་པར་རྒྱ་ནག་རྒྱལ་ཡོངས་ཚན་རིག་སློབ་གཉེར་བསྟི་གནས་ཁང་གི་ཉམས་ཞིབ་པ་བགྲེས་པ Chu Zhaohui ཡིས་ངོས་འཛིན་བྱེད་ཀྱི་ཡོད་འདུག་དེང་སྐབས་རྒྱ་ནག་ནང་རྒས་ཡོལ་དུ་འགྲོ་མཁན་ཇེ་མང་དུ་འགྲོ་བཞིན་པ་དང་ཕྲུ་གུ་གསར་པ་སྐྱེ་རྒྱུའི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པའི་རྐྱེན་གྱིས་རྒྱ་ནག་ནང་གི་སྐྱེ་འཆིའི་གྲངས་ཚད་ཀྱི་རེའུ་མིག་ལ་འགྱུར་བ་ཤུགས་ཆེ་འགྲོ་མུས་དེ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཀྱི་ཚད་གཞི་འགོར་དུ་འགྲོ་རྒྱུ་དང་སྤྱི་ཚོགས་ཀྱི་བདེ་འཇགས་སྲུང་སྐྱོབ་ལ་དོ་ཕོག་ཐེབས་རྒྱུ་སོགས་ཀྱི

ཡང་ཕྱི་རྒྱལ་ཁག་ནང་འཚར་ལོངས་བྱུང་བའི་བོད་ཕྲུག་རྣམས་ཀྱིས་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་ལྷན་དུ་དེང་དུས་ཀྱི་ཤེས་ཡོན་ཡང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྗེས་ཟིན་པ་ཞིག་ཡོང་ཐུབ་པར་རྡ་ཤོད་བོད་ཁྱིམ་སློབ་གྲྭ་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཕྲུག་ཚོའི་སློབ་གྲྭར་བསྒྱུར་གཏན་འཁེལ་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་བློ་བེ་ལགས་ཀྱིས་བཏང་འབྱོར་བྱུང་བ་འདི་གསན་རོགས་གནང།
རྒྱ་གར་དང་བལ་པོ་འབྲུག་རྒྱལ་ཁབ་བཅས་ཀྱི་ནང་གནས་སྡོད་བོད་མི་བཙན་བྱོལ་བ་རྣམས་ནུབ་ཕྱོགས་རྒྱལ་ཁབ་ཁག་གཙོས་པ་གི་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྤོ་གི་གནས་སྟངས་ལོ་རེ་བཞིན་ཛ་དྲག་ཏུ་འགྱུར་བཞིན་པར་བརྟེན། བཙན་བྱོལ་བོད་མི་གི་སློབ་གྲྭ་མང་བོ་ཁུ་བསྡུ་གནང་བཞིན་པ་གི་སྐབས་འདིར་དུས་ཀྱི་འགྱུར་བ་གི་དགོས་མཁོ་ལ་ལྟོས་ཏེ་རྡ་ཤོད་བོད་ཁྱིམ་སློབ་གྲྭ་དེ་བཞིན་གཙོ་བོ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་སྐྱེས་འཚར་གི་བོད་ཕྲུག་ཚོ་གི་བཞུགས་སྒར་དུ་བོད་ཀྱི་སྐད་ཡིག་རིག་གཞུང་གཙོར་བཟུང་གིས། དེང་རབས་ཀྱི་ཚན་རྩལ་འཕྲུལ་ལས་སོགས་ཀྱང་ཕྱི་རྒྱལ་དང་ཚད་མཉམ་སྦྱངས་ཐུབ་པ་གི་སློབ་གྲྭ་ཟིག་ཏུ་ཁ་བསྒྱུར་དགོས་གལ་ཞེས། ཕྱི་ནང་གི་བོད་མི་མང་བོས་དགོངས་འཆར་ཕུལ་བ་དང་བོད་ཕྲུག་ཁྱིམ་སྡེའི་འགན་འཛིན་ལྷན་ཚོགས་ནས་ཀྱང་དགོངས་འཁྲོལ་ཐོབ་པ་བརྒྱུད། རིང་མིན་སྤྱི་ཟླ་བརྒྱད་པ་གི་ཚེས་པ་གཉིས་ནས་བཟུང་ཕྱི་རྒྱལ་བོད་ཕྲུག་འཛིན་གྲྭ་བཞི་བ་ནས་བརྒྱད་པ་བར་དུ་སློབ་གཉེར་བ་ཚོར་ངོས་བཞེས་གནང་གཏན་འཁེལ་ཡོད་ཅིང། བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསོད་ནམས་སྲི་གཅོད་ལགས་ནས་ཁོ་ཚོའི་དམིགས་ཡུལ་གཙོ་བོ་ཕྱི་རྒྱལ་གྱི་བོད་ཕྲུག་ཚོ་གི་བོད་ཀྱི་སྐད་ཡིག་རིག་གཞུང་མི་ཉམས་རྒྱུན་འཛིན་དང་ལྷན། དེང་དུས་ཀྱི་ཤེས་ཡོན་ཀྱང་ནུབ་ཕྱོགས་ཡུལ་གྲུ་ཁག་གི་རྗེས་ཟིན་པ་ཟིག་ཡོང་ཐུབ་ཆེད། རྡ་ཤོད་བོད་ཁྱིམ་དེ་ཕྱི་རྒྱལ་ཡུལ་ཁག་གི་བོད་ཕྲུག་ཚོ་གི་སློབ་གྲྭ་ལ་བསྒྱུར་གཏན་འཁེལ་བ་གི་སྐོར་འགྲེལ་བརྗོད་གནང་གི་འདུག། དམིགས་བསལ་ང་ཚོ་གིས་ད་ཤུགས་རྒྱབ་ས་དང་གཅིག་དམིགས་ཡུལ་སེམས་རྩ་ར་བ་དེ། ད་བོད་ཀྱི་སྐད་ཡིག་རིག་གཞུང་ཆོས་ཨ་ནི་དེ་ནང་བཞིན་གོམས་སྲོལ་ཡུལ་གཤིས། དེ་ནང་བཞིན་ང་རང་ཚོ་གི་གཅིག་ག་རེ་ཟེར། བཙན་བྱོལ་ནང་གི་གནས་སྟངས་རེད་ཨ་ནི་བོད་ཕྱི་ནང་གཉིས་ཀྱི་གནས་སྟངས་གང་ས་ཅི་ཐད་ནས་གང་ད།

ཨ་མི་རི་ཁ་དང་ཁེ་ན་ཌ་ཡུ་རོབ་བཅས་སུ་སྤྱི་ཡོངས་ཀྱི་སློབ་ཕྲུག་ཚོ་གི་ཉུང་མཐར་ཤེས་དགོས་པ་གི་སློབ་ཚན་གི་ཐོག་གྲ་སྒྲིག་གནང་ཡོད་པ་དང། སོ་སོར་སྒེར་ངོས་ནས་རྒྱ་གར་ནང་གི་ཤེས་ཡོན་སློབ་སྦྱོང་སྤྲོད་ཕྱོགས་དང་ཕྱི་རྒྱལ་ཡུལ་ཁག་ཏུ་སྤྲོད་ཕྱོགས་ཀྱི་བར་ལ། སློབ་ཁྲིད་ཐབས་ལམ་དང་མཐུན་རྐྱེན་སྦྱར་སྟངས་ཀྱི་ཁྱད་པར་ཡོད་ན་མ་གཏོགས། གཞི་རྩའི་སློབ་སྦྱོང་གི་རྨང་གཞི་གི་ཐོག་རྗེས་མ་ཟིན་པར་མཐོང་གི་མེད་པས། ད་རེས་སློབ་ཁྲིད་བྱེད་ཕྱོགས་ཀྱི་ཐད་དེ་བས་དེང་དུས་དང་མཐུན་པ་གི་མཐུན་རྐྱེན་སྦྱར་བར་གོམ་པ་ཆེན་པོ་ཟིག་རྒྱག་འཆར་ཡོད་དོ་ཅེས་བོད་ཁྱིམ་སྤྱི་ཁྱབ་འགོ་འཛིན་བསོད་ནམས་སྲི་གཅོད་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ལྟ་སློབ་ཚན་འཁྲིད་ཕྱོགས་དང་དེ་འདྲའི་ཐོག་ལ་ཡིན་ཙང་ཁོ་དེང་དུས་དང་མཐུན་པའི་གི། ཅིག་སྔ་མོ་ནང་བཞིན་གི་དགེ་རྒན་ཚོ་གི་ཅིག། མར་གསུངས་བསྡད་ཡ་དང་ཕྲུ་གུ་ཚོས་ཉན་བསྡད་ཡ་དེ་ཙམ་མིན་པ་ཅིག་ད་དེ་རིང་ཁ་སང། དུས་ཚོད་ཁོ་རང་ཅིག་དྲ་རྒྱའི་དུས་ཚོད་རེད། འཕྲུལ་ཆས་ཀྱི་དུས་ཚོད་རེད་འདི་ལ་དཔག་པའི་གི། ང་ཚོ་ཡོད་བསྡད་བའི་དགེ་རྒན་དེ་ཚོ་ཡིན། ད་གང་ལ་གང་འཚམ་གི་ཅིག་ག་རེ་ཟེར་དེའི་ཐོག་ལ་ཡ། ད་ལྟ་འགྲོ་བཞིན་པ་དུས་ཚོད་ཟབ་སྦྱོང་རག་ཡོད་རེད་སྦྱོང་བརྡར་བྱུང་བ་རེད། ལག་ལེན་ལས་གང་ལ་གང་འཚམ་བསྟར་དགོས་པ་རེད། དེ་ལ་དཔག་པའི་གིས་ད་ང་ཚོའི་དགེ་རྒན་རེད་ཨ་ནི། སློབ་ཁྲིད་བྱེད་སྟངས་རེད་དེ་ཚོའི་ཐོག་ལ་ཡ། གང་འདྲ། དེང་དུས་དང་འཚམས་པའི་གིས་གང་ལ་ཤུགས་རྒྱབ་ཡ་ད་ང་ཚོ་གོམ་པ། ཆེན་པོ་ཞིག་རྒྱབ་དགོས་ཡ་དེ་དངོས་འབྲེལ་རང་རེད་ལ་ང་ཚོའི་གྲ་སྒྲིག་ད་ག་རང་བྱེད་ཀྱི་ཡོད་ཟེར་ཞུ་ཡ་དེ། རྡ་ཤོད་བོད་ཁྱིམ་དུ་ཕྱི་རྒྱལ་གྱི་བུ་ཕྲུག་ཚོར་བོད་ཀྱི་སྐད་ཡིག་གོམས་གཤིས་དང་རྒྱལ་རབས་ཆོས་འབྱུང་སོགས་འཁྲིད་རྒྱུ་གཙོར་འདོན་གནང་རྒྱུ་ཡིན་པ་དང། ཡང་དེང་དུས་ཀྱི་ཤེས་ཡོན་སྣ་མང་སོགས་བོད་ཕྲུག་རྣམས་རྒྱལ་ཁབ་འདྲ་མིན་ནས་ཡོང་བ་ལ་མ་ལྟོས་པར། དབྱིན་ཇིའི་སྐད་ཡིག་གི་ལམ་ནས་སློབ་ཁྲིད་གནང་འཆར་ཡོད་ཅིང། ཕྱི་རྒྱལ་གྱི་བུ་ཕྲུག་ཚོར་མཐུན་རྐྱེན་གྱི་ཆ་ནས་ནུབ་ཕྱོགས་པ་དང་མཐུན་པ་གང་ཐུབ་སྦྱར་ཆེད། དཔེར་ན་ཁྲུས་ཁང་གསང་སྤྱོད་ལྟ་བུ་ནུབ་ཕྱོགས་པ་དང་མཐུན་པ་བཟོ་རྒྱུ་དང་ཉལ་ཁང་དུ་ཕྲུ་གུ་ཉུང་བ་འཇོག་པ། ཟས་བཅུད་འཕྲོད་བསྟེན་སོགས་གང་ཐུབ་གྲ་སྒྲིག་བྱས་བསྡད་ཡོད་པ་རེད། ཕ་མའི་ངོས་ནས་ཕྲུ་གུ་གི་སློབ་ཡོན་དེ་གཟིགས་སྐུའི་གནས་མལ་ཚང་མ་ཟླ་བ་རེར་ཨ་སྒོར་སུམ་བརྒྱ་ལྔ་བཅུ་ཕུལ་དགོས་པ་དེའི་ནང་ཚུད་འགྲོ་བ་འགྲེལ་བརྗོད་གནང་གི་འདུག། ད་དེ་ཚོ་ལ་སྦྱར་བའི་ཐོག་ནས་ད་དུས་འགྱེལ་གྱི་ཐོག་ནས་ཕ་མའི་ངོས་ནས།

དེ་དང་འབྲེལ་ཡོད་སྐོར་གྲོང་ཁྱེར་འདིའི་ནང་གནས་བཞུགས་ཨ་མ་དབྱངས་ཅན་ལགས་ལ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་དབྱངས་སྒྲོན་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གསན་རོགས་གནང། ཉིའུ་ཇར་སི་ནང་ལ་བརྟན་བཞུགས་གནང་མཁན་ཨ་ཅག་དབྱངས་ཅན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་དེ་རིང་ང་ནས་བཀའ་འདྲི་ཞུ་ཡ་དེ་ང་རང་ཚོ་ཉིའུ་ཇར་སི་ནང་ལ་ད་ད་རེས་ལོ་གསར་སྐབས་ལ་བོད་ཀྱི་རྒྱལ་དར་གཅིག་ང་རང་ཚོའི་གྲོང་ཁྱེར་སྤྱི་ཁྱབ་ཀྱི་ལས་ཁུངས་ཐོག་ལ་འདུག།

རྗེས་ལུས་ལ་འདི་འདྲ་དེ་བྱུང་ཡོད་མ་རེད་ཡོད་མ་རེད་ལ། ལགས་ལགས་སོ། ཨ་ནི་འདི་ལ་ད་རྒྱ་ནག་གཞུང་གིས། ང་རང་ཚོའི་འདི་གྲོང་ཁྱེར་སྤྱི་ཁྱབ་ལ་བོད་རྒྱལ་དར་འདི་གྲོང་ཁྱེར་སྤྱི་ཁྱབ་ལས་ཁང་གི་ཐོག་སྟེང་དུ་སྒྲེང་འཛུགས་བྱེད་ཆོག་གི་མེད་པའི་གནོན་ཤུགས་ཤིག་སྤྲད་པ་རེད་ཟེར་ཡ་ཅིག་འདུག་འདི་ག་འདྲ་ཡིན་ན།

དུས་ཡུན་དྲུག་སྟེ་དེ་ག་རེ་ཟེར་བ་དེ་ང་ཚོ football soccer རེད་བ་དེ་རྩེད་མཁན་དེ་འདྲ་རེད་བ། སློབ་འབྲིང་སོ། High School། soccer Captain བྱས་ཙང་ཁོང་ཚོ་ལ་འཛོམས་འཛོམས་དེ་འདྲས་མང་པོ་ཅིག་བྱེད་ཀྱི་འདུག་བ་དེ་འདྲས་ཅིག་ལ་ཁོང་ཚོ་སྐད་ཆ་དར་ཆ་སློང་ཡས་སྐད་ཆ་བཤད་ཡས་དེ་འདྲས་བྱུང་བྱས་ཨ་ནི་བོད་པས་དར་ཆ་སློང་ན་འགྲིག་གི་རེད་བ་ཟེར་ངའི་བུ་དེ་སྐད་ཆ་དྲིས་ན་འགྲིག་གི་རེད་ལབ་འདུག་བ་དེ་འདྲས་བྱུང་མ་ཤེས།

ད་ང་ཚོ་བོད་པའི་གོམས་གཤིས་རེད། ཅི་གནང་ཐུབ་ན་ཡང་འདི་ངས་བྱས་པ་མ་རེད་ས་ག་བར་ལ་ཆུང་ངུ་ཚོས་ད་བར་ཕར་ཚུར་གནང་བའི་ནས་ད་རྒན་པས་ད་སློབ་སྟོན་གནང་ཡོང་དགོས་རེད་བ་ཡིན་གཅིག་མིན་གཅིག་གནང་ད་དེ་ཁྱེད་རང་གི་ད་ཨ་ཝ་ཚོ་ལ་སློབ་སྟོན་ཡག་པོ་གནང་པས་ད་གྲུབ་འབྲས་ཅིག་རེད་བ། ཨ་མ་འོངས་པ་ཡང་ད་དུ

སྟོད་གཞས་ཨ་ནི་རེད། རྒྱ་གར་ལ་ནི་ང་ཚོ་སློབ་གྲྭ་དེ་བཞིན། ང་ཚོ་སློབ་གྲྭ་གང་ག་དོན་དུ་མ་སོང་ནི་སློབ་གྲྭ་མ་ལ་དོན་མ་ཏོག་གོང་ལ་ནི་མ་མ་བྱེད་ལ་བཏང་བ་རེད། མ་མ་སིང་ལ་ལ་ནམ་མ་མ་བྱས་རྒྱུན་རིང་པོ་བསྡད་དེ་སིང་ལ་མ་མ་བྱེད་ས་དེ་གོ་རྒྱ། ཨ་ནི་ཨིན་ཇི་གཡོག་པོ་ལ་ཕྱིན་ཨ་ནི་ཁོང་ཚོས་དེ་ནས་འཁྲིད་ཡོང་བ་རེད་ཨ་མི་རི་ཀ་མི་ཚང་ཅིག།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང་ལོ་རྒྱུས་ཀྱི་བྱུང་བའི་ཁྲོད་ནས་བོད་ཀྱི་ལོ་གསར་གཏོང་སྲོལ་དང་ཡུལ་ལུང་སོ་སོའི་གོམས་གཤིས་ནང་དུ་ཡང་རྣམ་གྲངས་འདྲ་མིན་ཡོད་པ་དེ་དག་སྐོར་ས་རཱ་བོད་ཀྱི་མཐོ་རིམ་སློབ་གྲྭའི་ལོ་རྒྱུས་སློབ་དཔོན་འབུམ་རམས་པ་བསོད་ནམས་རྒྱལ་མཚན་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་འདི་ཐོག་ལ་ཡང་ད་ལྟ་བོད་ཀྱི་ལོ་གསར་གཞིས་བྱེས་བོད་པ་ཚང་མ་ལོག་གིས་ལོ་བསྟར་ཆགས་ཀྱི་སྲུང་བརྩི་ཞུ་གི་ཡོད་ལ་ཨ་ནི་ད་ལྟ་ཅིག་ལོ་གསར་སྐབས་ལ་ཡང་གྲ་སྒྲིག་རེད་འདི་གི་ད་བྱེད་སྒོ་རྣམས་གསུམ་དུས་སྟོན་གྱི་ངོ་བོའི་ཐོག་ནས་སྲུང་བརྩི་གནང་གི་ཡོད་རེད་ད་འདི་ཡིན་ནའི་འདི་གི་རྒྱབ་ལྗོངས་དང་འདི་གི་རེད་འདི་གི་གནད་འགག་རེད་འདི་རྒྱབ་ལོགས་ལ་ཡང་མཚོན་དོན་འདི་གི་ག་རེ་ཡིན་མེད་དང་ཨ་ནི་གནའ་བོའི་གི་ལོ་རྒྱུས་ཀྱི་ཐོག་ནས་མ་འདི་གི་འདི་ཆགས་རབས་ག་འདྲ་ཆགས་ཡོད་མེད་འདི་ཚོ་ཐོག་ལ་ཡ་དེ་རིང་ང་ཚོ་བཀའ་མོལ་ཞུ་གི་ཡིན་དེ་རིང་གི་ལས་རིམ་འདི་ཐོག་ལ་ཡ་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གྲྭའི་ལོ་རྒྱུས་སློབ་དཔོན་རྒན་བསོད་ནམས་རྒྱལ་མཚན་ལགས་གདན་འདྲེན་ཞུས་བྱས་དེ་རིང་ང་ཚོ་བཀའ་མོལ་ཞུ་གི་ཡིན་རྒན་ལགས་དང་པོ་ཐོག་མར་དེ་འཚམས་འདྲི་ཞུས་པ་དང་སྦྲགས་བྱས་ད་ལོ་གསར་ཆེད་མི་ཚང་མ་ལོག་གིས་གྲ་སྒྲིག་གནང་ཡག་དང་སེམས་ནང་ལ་ཡ་ངམ་ངམ་ཤུགས་ཤུགས་བྱེད་ཡག་གི་དུས་ཚོད་ཆགས་བསྡད་ཀྱི་ཡོད་རེད་ད་ལོ་གསར

ཕྲན་བུ་ཅིག་ཡོད་རེད་དེ་ཚོ་ཕར་བལྟས་པ་ཡིན་ན་རྒྱ་རྩིས་ནང་བཞིན་ཡིན་པའི་བཟོ་ལྟ་འདྲ་བོ་ཅིག་འདུག་དེ་ཅིག་རེད། ད་ལྟ་བོན་པོ་གི་གཞུང་ལ་ཨ་ནི་ག་རེ་རེད་ཟེར་ན་ལོ་འགོ་བྱི་བ་ལྟ་གི་ཡང་ཁོ་རང་ཁོ་རང་གསུང་སྟངས་ཅིག་ཡོད་རེད་བྱས་ཙང་ད་དེ་འདྲའི་ཨ་ནི་ག་རེ་རེད་ལམ་ལུགས་གཉིས་ཙམ་ཅིག་ད་ང་ཚོ་ཕར་ཧ་ལམ་འབྲེལ་བ་ཆགས་ཅིག་ཡོང་གི་ཡོད་པའི་བཟོ་ལྟ་འདྲ་བོ་ཅིག་ད་སྔོན་མའི་ལོ་རྒྱུས་ཡ་ཕར་ཚུར་གྱི་བལྟས་པ་ཡིན་ན་དེ་འདྲ་ཅིག་མཐོང་གི། ལགས་ལགས་སེ་ད་ལྟ་རྒན་ལགས་ང་ཚོ་ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ལོ་གསར་རང་ལ་ཨ་ནི་སྲུང་བརྩི་ཞུ་སྟངས་སྐོར་རང

གཏན་འབེབས་བྱེད་སྟངས་མ་འདྲ་བ་ཞིག་ཡོང་གི་འདུག་བྱེད་སྟངས་འདི་ཚོ་ཆ་ཚང་རྩིས་འགོ་གི་ཆ་ནས་མ་རེད། ད་རྩ་བའི་ཆ་ནས་མདོར་བསྡུས་ཅིག་བཤད་ཡིན་ན་རྩིས་འགོ་གི་ཆ་ནས་ལོ་གསར་སྟངས་མི་འདྲ་བ་དང། ཡུལ་གྱི་ཆ་ནས་ལུང་པའི་གནས་བབ་ཀྱི་ཆ་ནས་ལོ་གསར་སྟངས་མ་འདྲ་བ་གཏན་འབེབས་བྱེད་ཡ་འོ་ད་འདི་འདྲའི་རྩ་བའི་ཆ་ནས་རིགས་ཚན་གཉིས་འདུག་རྩ་བའི་ཆ་ནས་རིགས་ཚན་གཉིས་འདུག་འོ་དེ་ཞུ་བ་ཡིན།

ད་སྤྱིར་བཏང་ཨ་ནི་ག་རེ་རེད་ཟེར་ན་ད་ལྟ་སྔོན་མའི་གནས་སྐབས་ཨ་ནི་ག་རེ་རེད་ཟེར་ན་བོད་པའི་ལོ་གསར་སར་སྟངས་ད་ལྟ་ཨ་ནི་ག་རེ་ལོ་གསར་སྟངས་དེ་ལོ་གསར་སྟངས་དེ་ག་འདྲ་ཟིག་ཡོད་རེད་ཟེར་དུས་སྒང་ད་དེ་ལུང་པ་ཡུལ་གྲུ་ཆ་ཚང་གཅིག་པ་འདྲ་བོ་ཅིག་རེད། བྱེད་དུས་སྒང་ལུང་པ་ཁོ་རང་གི་མཐུན་རྐྱེན་ཟེར་དགོས་ཀྱི་རེད། མཐུན་རྐྱེན་གང་ཡོད་པ་དེར་དཔགས་བྱས་ལོ་གསར་སྟངས་ཞིག་ཡོང་གི་རེད་པ། དཔེར་ན་ད་བོད་ལ་ཆ་མཚོན་པ་ཡིན་པ་ཡིན་ན་ད་ལྟ་ང་ཚོ་སྡེར་ཁ་སྒྲིག་གི་ཡོད་རེད་པ། སྡེར་ཁ་སྒྲིག་བྱས་ད་ག་རེ་དགོས་ཀྱི་ཡོད་རེད་ཟེར་དུས། དཔེར་ན་ནི་སྡེར་ཁ་སྒྲིག་ཡོང་དུས་སྒང་ལ་ད་ཅིག་བོང་བུའི་ཨམ་ཅོག་གི་བཟོ་ལྟ་འདྲ་བོ་ད་དེ་འདྲ་བྱས་ཅིག་ཁོ་སྡེར་ཁ་ཚང་དགོས་ཡ་གི་རྣམ་གྲངས་ཅིག་ལྡན་གི་འདུག་བ། ད་ག་ནང་བཞིན་ཨ་ནི་ག་རེ་ལུག་མགོ་དང་དེ་འདྲས་ཡང་ང་ཚོས་སྒྲིག་དགོས་ཀྱི་འདུག་བ། ད་འདི་གས་དེ་གདོད་མའི་ནི་སྐུ་བ་ལུས་འགོ་བ་ལུས་འགོ་རང་སྒྲིག་གོ་ཡ་དང། ད། ང་ཚོས་ད་ལྟ་སྡེར་ཁ་སྒྲིག་ཡག་གི་རིགས་སུ་གྱུར་པ་སྔོན་མའི་གནས་སྐབས་ཨ་ནི་ག་རེ་ང་རང་ཚོས་ད་སེམས་ཅན་རྣམས་རྔོན་བརྒྱབ་བྱས་ཨ་ནི་ག་རེ་རེད་ཟེར་ན་ད་ག་ནང་བཞིན་སེམས་ཅན་བསད་བྱས་ད་ག་རེ་ཟེར་དགོས་ཀྱི་རེད་སྔོན་མ་ང་ཚོས་ཁ་ལག་དེ་མར་ཟ་ཡག་དེ་རེད་པ་བྱས་ཙང་ཨ་ནི་ག་རེ་ཤ་དེ་ཚོ་ལྷུ་ལག་བྱས་སྒྲིག་ཡག་དང་རྩིབ་མ་སྒྲིག་ཡག་དང་ད་ལ་སོགས་པ་ད་ཕྱིས་སུ་དེ་ཚོ་གི་ཚབ་ཏུ་ཨ་ནི་ག་རེ་གྲོ་ཞིབ་སྣུམ་གྱི་ནང་བསྲེགས་བྱས་འགྱུར་བ་བཏང་བཞག་རེད་པ་བྱས་ཙང་གདོད་མའི་གནས་སྐབས་ང་རང་ཚོའི་ཟ་ཡ་དེ་ཤ་ཁྲག་ཡིན་པ་སོང་ཙང་ཡར་ལོ་གསར་བྱས་ཡར་མཆོད་ཡ་དེ། ཤ་ཁྲག་བྱས་ཡར་མཆོད་ཡ་དེ་དེ་དག་རང་བྱས། བྱེད་དུས་སྒང་ཨ་ནི་ག་རེ་ད་དེ་དང་འབྲེལ་བྱས་ད་ཁོ་རང་ཁོ་རང་ཡང་གནས་བབ་ཅིག་ཡོང་གི་རེད་པ་ད་གཙོ་བོ་དེ་ལོ་གསར་ཟེར་དུས་སྒང་ལོ་གཅིག་གི་བརྗེ་བོ་བརྒྱབ་པའི་ཨ་ནི་ག་རེ་མཚམས་དེར་རྩི་སྲུང་བྱེད་ཡ་རེད་པ་ལོ་གསར་ལ་རེད་པ། སར་ཟེར་དུས་སྒང་ཚེས་པའི་དོན་དག་རེད་གསར་དུ་སླེབས་པའི་དོན་དག་རེད། དཔེར་ན། ལོ་གསར་པ་ཞིག་འགོ་བཙུགས་ཡ་ལ་ད་ལོ་སར། སར་ཟེར་ཡོང་དུས་སྒང་ཚེས་པའི་དོན་དག་ལས་ཚིག་རེད་པ་བྱ་ཚིག་རེད་པ་འོ་དེ་བྱེད་ཡོང་དུས་སྒང་ལ། ད་ཁོ་རང་གི་གདོད་མའི་དུས་ཀྱི་གནས་བབ་དང་འཚམས་པའི་སྒང་ནས། ཡང་ཁོ་རང་ཁོ་རང་ཨ་ནི་ག་རེ་སར་སྟངས་ཤིག་ཡོང་གི་ཡོད་ཡིན་པ་ཞིག་ད་གཤམ་ནས་ཨ་ནི་ག་རེ་རེད་ཟེར་ན་འགྱུར་བ་ཐེབས་ཡ་དེ་དང་ད་ལྟ་ང་ཚོ་ཧ་གོ་དགོས་པའི་བཟོ་ལྟ་དེ་མོ་ཞིག་རེད།

བོན་གྱི་ལམ་ལུགས་ཀྱི་སྒང་ནས། གཡུང་དྲུང་བོན་གྱི་གནས་སྐབས་རེར་ན་ད་བོན་པོ་གྱི་སྲོལ་རྒྱུན་གྱི་ཆ་ནས་ཨ་ནི་ག་རེ་ཕྱེ་མར་གྱི་འདི་གཡང་རྟེན་ཟེར་ཡ་དང་ད་ཅིག་དེ་འདྲའི་རྣམ་གཞག་མང་པོ་ཞིག་ཡོད་རེད་ཕྱེ་མར་དང་མདའ་དར་དང་དེ་ཚོ། སྤྱི་ཚོགས་ཡར་རྒྱས་ཕྱིན་པའི་རྗེས་ལ་རེད།

ཉི་ཤུ་དགུ་ལ་ད། ལོ་སྔོན་མ་དེ་ལོ་དེ་མཇུག་རྫོགས་འགྲོ་གི་ཡོད་རེད་པ། མཇུག་རྫོགས་འགྲོ་གི་ཡོད་ཡིན་པ་སོང་ཙང་ལོ་གསར་པ་ཅིག་གསར་དུ་ཚེས་དགོས་ཀྱི་ཡོད་དུས་སྒང་ལ་ད་ལོ་གསར་པ་དེའི་ནང་ལོགས་ན་ནད་རིམས་གདོན་བགེགས་ལ་སོགས་པའི་གནོད་འཚེ་དེ་ག་དེ་ཆ་ཚང་མེད་ཡ་ཆགས་ཡ་ལ་ད་ཆོས་ཕྱོགས་ནས་ཆ་མཚོན་པ་ཡིན་པ་ཡིན་ན་དགུ་གཏོར་ཟེར་བ་དེ་ད་ཧ་ལམ། བོད་པའི་དགོན་པ་དང། ཆོས་ལུགས་གྲུབ་མཐའ་རིས་སུ་མ་ཆད་པ་ཡོངས་སུ་རྫོགས་པའི་དགུ་གཏོར་ཟེར་བ་ཅིག་གཏོར་རྒྱག་ཆེན་པོ་ཅིག་གནང་ཡག་གི་ལམ་སྲོལ་ཡོད་རེད་དགུ་གཏོར་འཕེན་ཡག་གི་ལམ་སྲོལ་ཡོད་རེད་གཅིག་དེ་དེ་རེད། གཉིས་པ་དེ་ལ་བོད་ནང་ལོགས་ཆ་མཚོན་པ་ཡིན་པ་ཡིན་ན་ལོ་གཅིག་ལ་གྲོང་གསེབ་ཡིན་ན་རེད་གྲོང་ཁྱེར་ཡིན་ན་རེད་དུད་པ་ཟེར།

ཁོ་པའི་གང་བྱུང་མང་བྱུང་འཕྱག་མ་རེད། ལྷག་པར་ཨ་ནེ་ག་རེ་རེད་ཟེར་ན་ད་ནག་ཚང་ཟེར་ད། ཐབ་ཚང་དེ། ཐབ་ཚང་ཟེར་ད། བོད་ལ་ཡིན་ན་དེ་གལ་ཆེན་པོ་ཤོད་ཀྱི་རེད། བྱས་ཙང་དེའི་ནམ་མཁའ་དང་དེའི་མཛོད་སྦུག་ཨ་ནེ་ག་རེ་གད་རྒྱག་ག་དེ། ནང་ལོགས་ས་ད་གད་རྒྱག་གི་རེད་དེ་ནམ་མཁའ་གད་རྒྱག་ག་དེ་སྟབས་བདེ་པོ་ཅིག་མ་རེད།

ད་ཕུག་རྩིས་དང་མཚུར་རྩིས་ཡང་ཉི་ཤུ་དགུ་ཨ་ནེ་ག་རེ་ཆད་སྲིད་པ་རེད་ཆད་ཆོག་གི་རེད་ཡིན་པ་ཡིན་ན་རྒྱ་རྩིས་ཡང་རྩ་བ་ཉིད་ནས་ཨ་ནེ་ག་རེ་ཉི་ཤུ་དགུ་ཆད་ཟེར་བ་དེ་ཡོད་མ་རེད་རྒྱ་རྩིས་ལ། ཚེས་པ་གི་ནང་ནས་ཆད་འགྲོ་ཡ་དེ་སུམ་ཅུ་ཐམ་པ་ཟླ་བ་གང་ཡིན་གྱི་སུམ་ཅུ་ཐམ་པ་ཆད་འགྲོ་གི་རེད་མ་གཏོགས་ཚེས་ལྷག་ཟེར་བ་དེ་རྩ་བ་ཉིད་ནས་ཡོད་མ་རེད། ཕུག་རྩིས་དང་མཚུར་རྩིས་གཉིས་ཆ་ལ་ཉི་མ་གང་ཡིན་ཆད་འགྲོ་ཡག་དང་ཉི་མ་གང་ཡིན་ལྷག་འགྲོ་ཡག་གི་སྒོ་རྩིས་ཀྱི་ཆ་ནས་དེ་འདྲའི་གཅིག་ཡོང་གི་ཡོད་རེད། འདིའི་གཅིག་ཡོང་དེ་གང་ལ། ད་གནམ་གང་དེ་ད་བར་དེ་ནི་ག་རེ་རེད་ཟེར་ན། ག་རེ་ཟེར་དགོས་ཀྱི་རེད་ད་ལོ་གསར་ཚེས་པ་གཅིག་གྲ་སྒྲིག་བྱ་ཡག་གི་གཅིག་ཉི་མ་འདྲ་བོ་ད་སྡེར་ཁ་དང་དེ་ཚོ་སྒྲིག་ཡག་གི་སྐོར་ཡོད་པ་ཡིན་ན། ཉི་ཤུ་དགུ་དུ་བ་ཕོ་བ་དང་དེ་འདྲའི་ལས་ཀ་མང་པོ་གཅིག་ཡོད་པ་ཡིན་པ་སོང་ཙང་སུམ་ཅུ་ཐམ་པ་ཚེས་པ་སུམ་ཅུ་ཐམ་པ་གི་ཉི་མ་དེ་ག་དེ་འདྲ།

པོ་ཞིག་རེད་ད་ཡིན་པ་ཡིན་ན་ད་ལྟ་ང་ཚོའི་སྲིད་གཞུང་ནས་བཀོལ་སྤྱོད་བྱས་ཡ་དེ་ཟླ་བ་གང་ཡིན་ཟླ་བ་དང་པོ་གཉིས་པ་ཟེར་བ་དེ་ལ་ཧོར་ཟླ་དང་པོ་གཉིས་པ་གསུམ་པ་ཟེར་ཁོ་རང་ཧོར་ཟླ་ཟེར་བརྒྱབ་བཞག་རེད་བོད་ཟླ་ཟེར་བ་དང་གཅིག་པ་འདྲ་བོ་ཞིག་རེད་ཁོའི་ཚབ་དེ་བོད་ཟླ་ཟེར་བ་དང་གཅིག་པ་རེད་དངོས་གནས་བྱས་པ་ཡིན་ན་ཧོར་ཟླ་དེ

ཧོར་གྱི་ཟླ་བ་ས་ག་སྲིའི་གི་འབྱུང་ཁུངས་ཟླ་བ་སི་ཡ་གི་འབྱུང་ཁུངས་ཆ་ཚང་སྟེ། ད་ལྟ་ནི་ཁར་ཕར་ཤི་ཡ་ནི་ཚི་ར་ལྷེ་བ་ཡ་ཡིན་པ་སོང་ཙང་ཧོར་ཟླ་ཟི་ལ་བགོ་ཡ་གི་རྒྱུ་མཚན་གཅིག་སྟེ། ནི་ཁར་རེ་ཟི་ན་ད་ལྟ་ཟླ་བ་ལུག་རྩི་སི་གི་ནི་ཁར་ཡུང་ས་གི་ཁུངས་སྟེ་ནི་ཁར་ཧོར་འདྲེ་ཟི། འདི་ལབ་གི་ཡོད་རེད་ད། ཧོར་ཟེར་བ་དེ་སོག་པོ་ལ་གོ་མཁན་གཅིག་དང། ཧོར་ཟེར་བ་དེ་ཨ་ནི་ག་རེ་ཏ་ཟིག་ལ་གོ་མཁན། ད་ལྟ་ཏ་ཟིག་ལ་གོ་མཁན་གཉིས་ཡོད་པ་ཡིན་པ་རེད། བྱས་ཙང་ང་ཚོའི་ཟླ་བ་ཧོར་ཟླ་ཟེར་བ་དེ་ཏ་ཟིག་ལ་གོ་བྱས་ཨ་ནི་ག་རེ་རེད་ཟེར་ན་ཏ་ཟིག་ནས་ཟླ་བ་གི་ཟླ་མགོ་རྩི་སྟངས་ཟླ་བ་རྩི་སྟངས་དང་དེ་ཚུར་སླེབས་པ་ཡིན་པ་སོང་ཙང་ཧོར་ཟླ་ཟེར་ལབ་གི་ཡོད་རེད་ཟེར། འོ་ད་བཤད་སྟངས་འདི་འདྲ་ཅིག་ཡོད་རེད། ད་ལྟ་ང་ཚོའི་བེད་སྤྱོད་བཏང་ཡ་ལ་ཕུག་ཟླ་ལ་ཡང་ཨ་ནི་ག་རེ་ཧོར་ཟླ་ཟེར་ལབ་གི་ཡོད་རེད། རྒྱ་ཟླ་ལ་ཡང་ཧོར་ཟླ་ཟེར་ལབ་ཡོད་རེད། གལ་ཏེ་གང་ང་ཚོ་དེ་ཡང་ངེས་གསང་མི་འདུག་ད་དཔེར་ན་ཚིག་མཛོད་ཁག་དང་ད་དུང་དཀར་ཚིག་མཛོད་དང་དེ་ཚོ་ནང་ལ་བྲིས་བཞག་ཡོད་རེད། བོད་ཟླ་གི་འབྲི་སྲོལ་གཞན་དག་ཞིག་ཡིན་ཟེར་བོད་ཟླ་ཟེར་བ་དང་གཅིག་པ་ཡིན་གསུང་གི་ཡོད་རེད། བྱས་ཙང་ཁོ་རང་དེ་ཚིག་ཡོང་ས་གི་བརྡ་ཆད་ཡོང་ས་གི་འགོ་ཁུངས་གི་ཆ་ནས་ནི་འདི་འདྲའི་བཤད་བཞག་རེད་པ།

ད་དེ་རིམ་པས་རིམ་པས་འཕོ་འགྱུར་ཕྱིན་པ་རེད་བ། འཕོ་འགྱུར་ཕྱིན་རྗེས་ཨ་ནི་ག་རེ་རེད་དེའི་ནང་ལོགས་ལ་ཆོས་ལུགས་ཀྱི་བྱེད་སྒོ་དང་མཉམ་དུ་འདྲེས་ཡོང་བའི་གནས་སྐབས་ལ་ད་ལོ་གསར་ཚེས་པ་གཅིག་ལ་ཨ་ནི་ག་རེ་རེད་ཟེར་ན་སྲུང་མ་གི་ཚེས་གཏོར་ཡ་རུ་འཇོག་ཡ་དང། དེ་ནས་ད་ད་ལྟ་ཡོང་བསྡད་ཡ་གི་འདས་མ་ར་ཕོད་ཤག་རེད་བ། ངོ་མ་ཡིན་ན་ཨ་ནི་ག་རེ་རེད་ཟེར་ན་སྲུང་མ་གི་ཚེས་གཏོར་འདོན་ཡ་དང་དེ་སྔ་ས་སྔ་ས་ནས་ཡོང་གི་མེད་པ་ཡིན་པ་རེད།

ད་འདི་ནང་ལ་ཡང་ནམ་རྒྱུན་ད་ང་ཚོ་ཟས་དང་སྤྱོད་ལམ་དང་དེ་འདྲ་མང་པོ་ཞིག་ཆོས་ཕྱོགས་ཐོག་ནས་ནས་ཟས་དང་སྤྱོད་ལམ་འདི་ཚོ་ལ་ཡང་འཛེམ་བྱ་རེ་སྤང་བླང་བྱེད་སྒོ་མང་པོ་ཞིག་ཡོད་རེད་ད་ཚེས་པ་གཅིག་གཉིས་ཚེས་པ་གཅིག་གཉིས་གསུམ་དུས་ལ་ཡང་ད་ལོ་གསར་སྤང་བླང་གི་བྱེད་སྒོ་དཔེར་ན་འཛེམ་བྱ་ག་རེ་ཡོད་རེད་ཡང་གཅིག་བྱེད་སྒོ་རྣམས་གསུངས་ལ་ཡང་འཇུག་དགོས་ཡ་རེད་བ་དེ་འདྲ་ག་རེ་ག་རེ་བྱེད་ཀྱི་རེད་ད་ལོ་རྒྱུས་ཐོག་ནས་མ་ཅིག་དེ་ཡོང་མིན་དེང་སང་བ་དོ་ག་འདྲ་བྱ་གི་ཡོད་ནང་ལོ། ད་ཚེས་པ་གཅིག་ག་ངོ་མ་ཡིན་ན་ནང་མིའི་འཛོམས་བྱེད་བསྡད་ཡ་མ་གཏོགས་ཕྱི་ལོགས་མི་འགྲོ་བ་གི་ལམ་ལུགས་གཅིག་ཡོད་རེད།

ལོ་གསར་ཚེས་པ་གཅིག་ཡང་ཕྱི་ལ་ཕར་མི་འགྲོ་ཡ་དེ་ཕྱི་ལ་ཕར་མི་འགྲོ་ཡ་དེ་ད་ལྟའི་ཧ་ལམ་ད་བོད་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་ད་ལམ་ལུགས་དེ་ཡོད་རེད་ད་ཡིན་པ་ཡིན་ན་རྣམ་པ་རྩི་སྟངས་དེ་ད་རིམ་པས་རིམ་པས་ས་ཆ་ཁ་ཤས་ཁ་ཤས་འགྱུར་བ་ཕྱིན་བསྡད་ཡོད་རེད་སྤྱིར་བཏང་དེ་དོན་དག་གཅིག་རེད། ཚེས་པ་གཉིས་ལ་ཨ་ནི་ག་རེ་རེད་ཟེར་ན་སོ་སོ་དང་ཐག་ཉེ་བའི་དེ་ཡོད་ན་ཕར་ཨ་ནི་ག་རེ་རེད་ཟེར་ན་ད་འགྲོ་ཡ་དེ། ཅི་སྟེ་གང་ལ་ཨ་ནི་ག་རེ་རེད་ཟེར་ན་ད་འདི་མནའ་མ་དང་མག་པ་དང་དེ་ཚོ་ཡིན་པ་ཡིན་ན་སོ་སོ་གི་ཁྱིམ་ནང་ང་ཕར་ཨ་ནི་ག་རེ་རེད་ཟེར་ན་ཕར་འགྲོ་ཡ་དེ་ད་དེ་གཙོ་བོ་གཅིག་རེད།

ད་ཕལ་ཆེར་འདི་ཚོ་དགའ་ལྡན་ཕོ་བྲང་གི་བྱུང་ཟིན་པའི་གནས་སྐབས་ཧ་ལམ་ཨ་ནི་ག་རེ་བླ་མའི་ལོ་གསར་རྒྱལ་པོའི་ལོ་གསར་ད་ཕལ་ཆེར་ད་ས་སྐྱ་གི་རྗེས་བཟའ་ད་གནས་ཚད་འདི་ཁོང་ཤ་མ་གཏོགས་དེའི་སྔོན་ལ་འདི་མཐོང་ཡ་ཡོད་མ་རེད་སྲུང་མའི་ལོ་གསར་ཟེར་དེ་མཐོང་ཡ་ཡོད་མ་རེད་བྱས་ཙང་འདི་ཚོ་ཨ་ནི་ག་རེ་ངོ་མའི་ལམ་ལུགས་ཡོད་བསྡད་མཁན་དེ

གོ་གི་འདུག་ད་དབུས་གཙང་གི་ཁུལ་ཡིན་པ་ཡིན་ན་ཕྱེ་མར་འཁྱེར་འགྲོ་གི་རེད། ཨ་མདོ་ནང་ལོགས་ཡིན་པ་ཡིན་ན་བོད་སྡེ་ཚོ་ཨ་ནི་ག་རེ་རེད་ཟེར་ན་གྲོང་པ་སྐོར་ར་བརྒྱབ་རྗེས་ད་ཕྱེ་མར་འཁྱེར་ག་དང་བྱིས་པ་གཅིག་རྐྱང་རེད་ཅིང་གྲོགས་གོ་གི་ཡོད་རེད། ཅི་སྟེ། དེ་ཡང་ཨ་ནི་ག་རེ་རེད་ཞོགས་པ་སྔ་དྲོ་དེ་རེད་བ་ཕྱེ་མར་ཨ་ནི་ག་རེ་བྱེད་ཡ་དེ། ཕ་དེ་ཆུ་བ་ཕྱེ་མར་འཁྱེར་གི་མ་རེད་བ་སྔ་དྲོ་དེ་རེད་བ། དེ་མ་ཡིན་མཁན་ནང་འཛོམས་ཅིག་ད་ལྷ་ས་རང་ལྷ་ས་དེ་རང་ཡིན་ན་ད་མཆོད་མཇལ་ལ་འགྲོ་གི་རེད།

ད་ང་ཚོའི་དུས་རབས་ཀྱི་ནང་ལོགས་ལ་ཧ་ལམ་ཨ་ནི་ག་རེ་ང་ཚོའི་དུས་རབས་ཀྱི་ནང་ལོགས་ལ་འགོ་ཚུགས་ཡོད་ཡོད་པ་རེད། ང་ཚོའི་དུས་རབས་ཀྱི་སྔོན་ལ་ཨ་ནི་ག་རེ་འདི་ཚོ་ཧ་གོ་ཐུབ་ཀྱི་ཡོད་མ་རེད། བྱས་ཙང་ཧ་ཅང་རྒྱང་ཐག་རིང་བའི་དབང་རྩ་དང་ཨ་ཡེ་ན་ཡེ་ལོ་གསར་སྟངས་དང་ལམ་ལུགས་འདྲ་མི་འདྲ་ཡོང་ཡ་དེ་ང་ཚོའི་དུས་རབས་ཀྱི་ནང་ལོགས་ལ་ང་ཚོའི་དུས་རབས་ཀྱི་ནང་ལོགས་ལ་བྱུང་བ་ཡིན་པ་བྱས། ང་ཚོའི་དུས་རབས་ཀྱི་ནང་ལོགས་ལ་ལྷ་འདྲེ་ས་གི་སོག་རྟ་འདྲ་བོ་མི་ཡ་ད་འདི་གས་འདི་བྱས་དེ་ཚོ་ཆ་ཚང་ལྷབ་ཟིན་པ་བྱས།

ཞོགས་པའི་ནངས་ཀ་རེ་ཡར་བླངས་ནས་ཉི་མ་མ་ཤར་གི་བར་དེ་བ་ལ་བསང་ཁ་ཐེངས་མ་བཅུ་གསུམ་མ་གསོལ་དགོས་གི་ར་དགྲ་ལྷ་ཝེར་མ་བཅུ་གསུམ་གི་སྐལ་བ་ཡིན་ཟེར་གི་བསང་ཁ་བཅུ་གསུམ་བསང་ཁ་བཅུ་གསུམ་གསོལ་མ་ཐུབ་པ་ཡིན་པ་ཡིན་ན་ཡི་བསང་ཐེངས་མ་ནངས་ཀ་རེ་རེ་བཞིན་ན་འདི་གསོལ་དགོས་གི་ཡོད་རེད་བསང་འདི་ནངས་ཀ་རེ་རེ་བཞིན་ན་ཐེངས་མ་གསུམ་མ་ཡིན་གཅིག་མིན་གཅིག་གསོལ་དགོས་གི་ཡོད་རེད་ལྟར་ཡི་ལྷང་གི་རེད་ད་ཁོ་རིག་གནས་གི་རྒྱུན་སྲོལ་གི་ཆ་ནས་ཨ་མདོ་ནང་འབྲོག་པ་ཡང་ཨ་མདོ་ཡོད་ཚད་ངས་དེ་འདྲ་ཡིན་མིན་ཅང་མི་ཤེས་ད་ངས་མཐོང་ས་གི་ངའི་ཡུལ་གི་ཨ

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ།